ལག་པ་དང་ཞི་མི་སོག་པོ། འོ་ཡ། འདུག་བྱས། ད་ཞི་མི་དེས་ག་རེ་བྱས་པ་རེད་ཟེར་ན། ཁོ་ཉིན་མོ་མང་པོ་ཕྱིན་ནས་མར་ད་ད་ཞི་མི་དེ་འདྲ་མི་འདྲ་ད་སེམས་ཅན་མང་པོ་ཟ་གོ་རེད་ཟག་པ། ད་ཡིན་ན་བུ་སྐབས་ཅིག་ཁོ་ལྟས་སུ་ལོ་རྒས། ལོ་རྒས་དུས་ཙམ་པ་ད། ཁོ་ཟ་ཐུབ་གོ་མ་རེད་པ། ཨེ་དེ་འདྲ་བྱེད་དུས་ཁ་ལག་མ་རག་བྱས་ད་ཁ་ལག་མ་རག་པ་ད་ད་ཁོ་ཐབས་ཤེས་སྟོན་དགོས་རེད་པ་ད། སྔ་མ་ནི་གཟུགས་པོའི་རྩལ། ཁ་ལག་རག་ཐུབ་གོ་རེད་པ་སེམས་ཅན། ཟ་ཐུབ་གོ་རེད་པ་ཙི་ཙི་དང་བྱིའུ་དང་འདྲ་མི་འདྲ་ཟིན་ཐུབ་གོ་རེད་པ་ད་དེ་འདྲ་རྒན་གོག་ཆགས་དུས་ཟིན་ཐུབ་གོ་མ་རེད་པ། དེ་འདྲའི་བྱེད་དུས། ཁོའི་བསམ་བློའི་ནང་ལ་ག་རེ་བསམ་གོ་རེད། ད་རྣམ་དཔྱོད་དེས་སྟོན་དགོས་འདུག། ཀླད་པ་དེ་བེད་སྤྱོད་དེས་བྱེད་དགོས་འདུག། གཟུགས་པོའི་རྩལ་རྐྱང་རྐྱང་གིས་བྱེད་དུས་ལོ་ཆུང་དུས་དེ་འགྲིག་རེད་དེ་ལོ་རྒན་གོག་ཆགས་ན་ཡོང་གི་མི་འདུག་ག། བསམ་བྱས་ཨ་ནི། ཨོ་ཉི་མ་མང་པོ་ཁ་ལག་མ་རག་པ་ཅིག་ཨ་ནི། ཁོ་ཁ་ལག་འཚོལ་གར་ཕྱིན་པ་རེད་ཟེར་ད་དེ་རིང་ཁ་ལག་འཚོལ་གར་འགྲོ་དུས་ཁོས་ག་རེ་བྱས་པ་རེད་ཀླད་པ་དེ་དཀྲུགས་བྱས་ཟེར་ད། དེ་བྱས་བྱས་ཨ་ནི་ཁོ་ཁང་པ་སྟོང་པ་ཅིག་ནང་ཅིག་འཛུལ་དུས་དེའི་ནང་ལ་ཡ་ཕུག་རོན་མང་པོ་ཞིག་ཡོད་རེད་ད་ཕུག་རོན་ཧ་གོ་བས། ཕུག་རོན་ལབ་ན་ང་རང་ཚོའི་དབུས་སྐད་ནང་ལ་ཡ་ཨང་གུ་ལབ་པ་དེ་རེད་བྱ་ཨང་གུ། སྤྱིར་བཏང་གི་བྱ་ཨང་གུ་ཡག་ག་དེ་ཚོའི་གྲས་ཀྱི་བྱ་ཨང་གུ་དཀར་པོ་ཡོད་རེད་པ་ཨང་གུ་དཀར་པོ་དེའི་རིགས་ཀྱིས་སེམས་ཅན་འབུ་སྲིན་ལ་སོགས་པ་ཅིག་ཟ་གི་མེད་ཟེར་བ་རེད། གང་ལྟར་ཁོ་ག་རེ་རེད་ཟེར་ན། དཀར་ཟས་བསྟེན་མཁན་གྱི་སེམས་ཅན་ཞིག་རེད་ཟེར་བ་རེད་བྱ་གི་ནང་ལོག་ནས་དཀར་ཟས་བསྟེན་མཁན་ཨང་གུ་དཀར་པོ་དེ་དེ་སོང་ཙང་ང་རང་ཚོའི་འཛམ་བུ་གླིང་གི་ཞི་བདེའི་མཚོན་རྟགས་དེ་ལ་ཡ་ཨང་གུ་དཀར་པོ་འབྲི་གི་འདུག་ག་ཨོ་འདི་ཞི་བདེ་ཟེར་ཁོས་འཚེ་བ་བྱེད་ཀྱི་མེད་ཟེར་བ་བདག་གཞན་ཚོས་སེམས་ཅན་གཞན་ལ་གནོད་པ་བྱེད་ཀྱི་མེད་ཟེར་བ་རེད་བྱས་ད་དེང་སང་ཨང་གུ་གཞན་པ་དེ་ཚོ་ད་ཟ་གི་རེད་པ་ཨ་ཡིན་ན་སྤྱིར་བཏང་གི་སྤྱི་མིང་ལ་ཨང་གུ་ཡང་མེད་ན་ཕུག་རོན། ཕུག་རོན་ལ་བསྐུར་བ་ཡི་གེ་ཁྲིད་དུས་ཕུག་རོན་ལ་ཕོ་རོག་ལ་བསྐུར་མ་བཏང་ཕུག་རོན་ལ་བསྐུར་བཏང་སྐྱེས་བཟོ་བའོ། ད་ཕུག་རོན་མང་པོ་ཅིག་ཁང་པ་སྟོང་པ་དེ་ནང་ལ་ཡ། ཁོ་རང་ཚོ་ཁོ་རང་ཚོ་ཚང་རེ་བཟོས་བྱས་ཨ། ཁོ་རང་ཚོ་དེ་ནང་ཁ་ལག་རེ་བཟས་བྱས་བསྡད་ཡོད་རེད་ཟེར། དེ་འདྲ་ཅིག་ལ་ཡ་ཞི་མི་ཁོ། ཁང་པ་དེ་ནང་དུ་སླེབས་དུས་ཨ། ཕུག་རོན་དེ་གས་དེ་ཞེད་སྣང་སྐྱེས་ཨོ། ད་དཔེ་བསགས་སོ་སྐྱེ་སི། ཞི་མི་ཞེད་སྣང་ཚ་པོ་དེ་སླེབས་སོང་ད་དེས་ཚང་མ་ལོ་ཟ་གི་རེད་བསམ་བྱས་ཁོ་ཚོ་ཚང་མ་ཡར། འཕུར་བྱས།

གཉིས་ནས་ངའི་ལག་པའི་སྡེར་མོ་དེ་ཚོ་ནི་ཚང་མ་ལོ་ཟད་བྱས་ཁྱེད་རང་ཚོ་ཟིན་ཐུབ་ཡག་སྐོར་མི་འདུག། གསུམ་ནས་ཨ་ནི་ང་བློ་ཁོག་ཡང་དེ་འདྲ་མི་འདུག། ལུས་པོའི་དཔེ་ལྟ་མ་ཉམས་བཞག། ད་དུང་དེ་མ་ཟད་པས་ངས་ཁ་སེང་བླ་མ་བཅར་བྱས་ཆོས་ཞུས་པ་ཡིན། བླ་མའི་རྩ་ནས་ཆོས་ཞུས་པ་ཡིན། ཨ་ནི། ཉི་མ། ད་དེ་ནས་བླ་མའི་རྩ་ལ་ཆོས་ཞུས་པའི་ཉི་མ་དེ་ནས་བྱས་ངས་སེམས་ཅན་གཞན་པ་ལ་གནོད་སྐྱེལ་ལེགས་ཉེས་བྱེད་ཀྱི་མེད། རེད་པ། དེས་མ་བྱས་པས་མ་ཟད་པས་ག་རེ་རེད་སེམས་ཅན་གཞན་དག་ལ་ཕན་ག་རེ་ཐོགས་ཀྱི་འདུག་ངས་ཕན་ཐོགས་ཀྱི་ལས་ཀ་རྐྱང་རྐྱང་བྱེད་ཡག་གི་ཨ་ནི་དེ་གའི་བླ་མའི་མདུན་ཡང་ཁས་ལེན་པ་ཡིན་སྐད་ཅེས་ཨ་ནི་ཁོས་བཤད་པ་རེད་ཟེར་ཁོ་དེ་ག་ལ་བཤད་བྱས་ཨ་ནི་དོན་དུ་ཁོས་ཡིན་མདོག་ཁ་པོ་བྱས་ངོ་མ་ཡིན་པས་མིན་ངོ་མ་ཡིན་པས་མིན་ཁོ་ཟ་ཁ་བྱས་པ་རེད་ཟེར།

ས་ཡ་ཤར་ས་ལམ་སང། ཨ་ནི་ད་ག་ཕུག་རོན་གཞན་པ་དེ་གའི་གང་འདྲ་བྱས་པ་རེད་ད། ཁྱེད་རང་ཚོ་བསམ་བློ་བཏང་ཡ་ཡིན་ད། ཨོ་ཡ། སྒྲུང་དེ་འདུག་བྱས། སྒྲུང་བཤད་ཚར་ད། ད་ད་ད་ག་རེ་ཟེར་ན་སློབ་དེབ་ནང་ལོགས་ལ་ཡ། སྒྲུང་དེ་གང་འདྲ་བྲིས་འདུག་ང་ཚོ་གཅིག་ཀློག་གི་ཡིན་ད། སློབ་དེབ་ལ་གཟིགས་ཤོག་ཨ། སློབ་ཚན་བཅུ་བདུན་པ། ཞི་མི་ཟོག་པོ། ཞི་མི་བགྲེས་སོང་ཞིག་ཉིན་མང་པོར་ཟས་མ་རག་པས། གྲོད་ཁོག་ལྟོགས་པ་དང་ཁ་ཡང་སྐོམ་ནས་ཟས་འཚོལ་དུ་ཕྱིན། འོ་ད་དེ་གོ་ཚོད་ཚོད། ཞི་མི་བགྲེས་སོང་ཟེར་ན་ཞི་མི་རྒན་གོག་ཅིག་ད་ལོ་རྒས་བསྡད་ཀྱོག་ལ་ཡ་བགྲེས་སོང་ཟེར་གྱི་རེད་པ། ཞི་མི་བགྲེས་སོང་ཅིག་ཨེ་ནི་ག་རེ་བྱས་རེད་ཉིན་མ་མང་པོར་ཡ་ཁ་ལག་མ་རག་བྱས། གྲོད་ཁོག་ལྟོགས་པས་མ་ཟད་ཁ་ཡང་སྐོམ། འདི་འདྲས་བྱས་བསྡད་དུས་ཨ་ནི་ཁོ་འུ་ཐུག་བྱས་ད་ང་ཉལ་བསྡད་བསྡད་ན་ཟས་རག་ས་མ་རེད་བསམས་ཁོ་ཁ་ལག་འཚོལ་ག་འགྲོ་དགོས་ཁེལ་པ་རེད་ཟས་འཚོལ་དུ་ཕྱིན་པ་རེད། ཁོ། ཁང་པ་སྟོང་པ་ཞིག་ནང་སླེབས། ཁང་པ་དེའི་ནང་ཕུག་རོན་མང་པོས་ཚང་བཅས་ནས་ཡོད། ཨོ་ཡ། ད་ག་རེ་བྱས་པ་རེད་ཁོ་ཟས་འཚོལ་ག་ཕྱིན་སོང། ཨ་ནི་ཁོ་ག་པར་སླེབས་རེད་ཁང་པ་སྟོང་པ་ཅིག་ནང་ལ་སླེབས་རེད། ཁང་པ་སྟོང་པ་གཅིག་ནང་སླེབས་པ་རེད་ད་ཁང་པ་དེའི་ནང་ལ་ག་རེ་ཡོད་རེད་ཟེར་ན་ཕུག་རོན། ཕུག་རོན་ཟེར་ན་ཧ་གོ་བ། འང་གུ་ཟེར་རེད་ང་ཚོ་སྤྱིར་བཏང་འང་གུ། ཞི་བདེ་མཚོན་བྱེད་ཀྱི་བྱ་དེ་ལ་ཕུག་རོན་ཟེར་གྱི་རེད་པ། ཨོ་དེ་ཕུག་རོན་མང་པོས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དེ་ལ་ཡ་ཚང་བཟོས་བྱས། དེ་ལ་ཁོ་རང་ཚོས། ཚང་བཟོས་བྱས་བསྡད་ཡོད་རེད། ཨ་ཕུག་རོན་རྣམས་ཀྱིས་ཞི་མི་མཐོང་འཕྲལ། ཨ་ཕུག་རོན་དེ་གས་དེ་དེ་དེ་དེ་བས་གང་དེ་ཕུག་རོན་གས་གཞི་མེད་མཐོང་བདག་ལམ་སང་གཅིག་རྗེས་གཉིས་མཐུད་དུ་འཕུར་ནས་གདུང་མའི་སྟེང་དུ་བབས། འོ་ཡ། ད་ཕུག་རོན་དེ་གས་གིས་ཞི་མི་མཐོང་བ་ད་ག་ག་རེ་བྱས་རེད་མཐོང་འཕྲལ་ཟེར་དུས་མཐོང་མ་ཐག་མཐོང་བ་ད་ག་ལམ་སང་ཟེར་གྱི་རེད་ད་མཐོང་འཕྲལ་ཟེར་ལབ་དུས་མཐོང་བ་ད་ག་ལམ་སང་ག་རེ་བྱས་རེད་གཅིག་གིས་གཅིག་ལ་གཉིས་ཀྱིས་ལམ་སང་མུ་མཐུད་ནས་མཐུད་རྗེས་གཅིག་རྗེས་གཉིས་མཐུད་དུ་ལམ་སང་གཅིག་རྗེས་ལ་འདུག་གཅིག་འཕིར་བ་ད་ག་གཅིག་འཕིར་འགྲོ་བ་བ་དེ་ལ་གཅིག་རྗེས་གཉིས་མཐུད་ཟེར་བ་ད་གཅིག་རྗེས་ལ་གཉིས་མཐུད། གཅིག་རྗེས་གཉིས་མཐུད་དུ་འཕུར་ནས་ཡར་འཕུར་ཕྱིན་པ་རེད་འཕུར་བྱས་ག་རེ་བྱས་པ་རེད་ཁང་པའི་སྒང་ལ་གདུང་མ་ཡོད་རེད་པ་གདུང་མའི་སྒང་དེ་ལ་བབས་བྱས་བསྡད་པ་རེད་པ་ད་གདུང་མའི་སྟེང་དུ་བབས། ཧོ་ད། ཞི་མིས་ཕུག་རོན་རྣམས་ལ་མགོ་བསྐོར་ཏེ་ཟ་དགོས་བསམས་ནས་ཟེར་ཞི་མིས་ག་རེ་བྱས་རེད་ཕུག་རོན་དེ་གའི་མགོ་སྐོར་བཏང་བྱས་ཟ་དགོས་བསམས་པ་རེད། བསམས་བྱས་ཨེ་ནི་ག་རེ་བྱས་རེད་ཁ་ནས་སྐད་ཆ་བཤད་རེད་སྨྲས་པ་ཟེར་སྐད་ཆ་བཤད་རེད་ག་རེ་བཤད་རེད་ཟེར་ན། ཀྭ་ཡེ་གྲོགས་པོ་ཚོ་ཀྭ་ཡེ་ཟེར་ན་སྐད་བཏང་བ་རེད་ཝའེ་ཟེར་བ་འདྲ། སྐད་བཏང་ཝའེ་ཟེར་ན་རེད་པ་འབོད་སྒྲ་རེད་པ་ཀྭ་ཡེ་གྲོགས་པོ་ཚོ་ད་ཁོ་གྲོགས་པོ་ཡིན་ཟེར་གྱི་རེད་ད་གྲོགས་པོ་ཚོ་ཟེར་བ། ཨང་ཁྱེད་ཚོ་ང་ལ་ཞེད་སྣང་དེ་འདྲས་བྱེད་མི་དགོས་ཟེར་བྱེད་དགོས་མ་རེད་ཟེར་གྱི་རེད་ད་བྱེད་དགོས་མ་རེད་ཟེར་ག་རེ་ཟེར་ན། སྔར། ངས། བྱ་དང་བྱེའུ་མང་པོ་བསད་པ་ཡིན། སྔོན་མ་གི་དུས་ཚོད་ལ་ཡང་ང་ལོ་ཆུང་དུས་ཀྱི་དུས་ཚོད་ལ་ཡང་ངས་ནི་བྱ་དང་བྱེའུ་དེ་འདྲ་དུ་མང་པོ་བསད་ཡོད་རེད། འོན་ཀྱང། ཡིན་ནའི་རེད་པ་ད་འོན་ཀྱང། ད་ཆ་ངའི་ལུས་སྟོབས་ཉམས། ཡིན་ནའི་རེད་སྔོན་མ་ངས་མང་པོ་བསད་རེད་པ་ཡིན་ནའི་ད་ལྟ། ངའི་ལུས་ཀྱི་སྟོབས་དེ་གས་ནི་མར་ཉམས་ཚར་རེད་ཉམས་ཟེར་ན། ཉམས་ཆག་ཕྱིན་ཚར་རེད་སྐྱོ་པོ་ཆགས་ཚར་རེད་པ། སེམས་ཀྱི་དཔའ་ཞུམས། བློ་ཁོག་ནི་མེད་པ་ཆགས་སོང་ཟེར་བློ་ཁོག་ནི་མེད་ཟེར་ང་ལ་ཡང་བློ་ཁོག་ཚང་མ་མེད་པ་ཆགས་སོང་ཟེར། མཆེ་བ་དང་སྡེར་མོའི་རྣོ་ཡང་ཟད། ད་སྔོན་མ་ཡིན་ན་མཆེ་བ་དང་སྡེར་མོ་དེ་ཚོ་རྣོ་རྣོ་ཡོད་རེད་ཟེར་ལོ་ཆུང་དུས་ལ་ད་རྒན་གོག་བྱས་དུས་དེ་ཚོའི་རྣོ་དེ་གས་ཕར་ཟད་བྱས། གྲི་ལ་ཡ་རྣོ་མེད་པ་ནང་བཞིན་ཨ་ནི་ཤ་ལ་བཙུགས་ནས་ལས་རྨ་བཟོ་ཡ་འདི་དང་འོ་དེ་འདྲས་ནང་བཞིན་སྡེར་མོ་དང་ཨ་ནེ་ཅིག་བྱེད་དུས་ག་ཚ་མཆེ་བ་གས་རྣོ་དེ་གས་ཚང་མ་མེད་པ་ཆགས་ཚར་རེད་ཟད་ཚར་རེད། དེར་མ་ཟད་དེ་ཙམ་དུ་མ་ཟད་དེ་ཆུ་བོ་གའི་ཚེག་མ་རེད་ད་དུང་ག་རེ་བར་ངས། བླ་མའི་མདུན་ནས་ཆོས་ཞུས་པ་ཡིན། ངས་བླ་མའི་མདུན་ནས་ཆོས་ཞུས་ཏེ། ཆོས་ཞུས་རྗེས་ག་རེ་བྱས་པ་རེད་ཟེར་ན་དཀར་ཟས་མ་གཏོགས་དམར་ཟས་སྤངས་ཚར་བ་ཡིན། ང་དཀར་ཟས་ཟ་གི་ཡོད་ཤ་ཟ་གི་མེད་ད་བ། ཤ་ཟ་གི་མེད་ཤ་མེད་ཀྱི་ཁ་ལག་ཟ་མཁན་དེ་ཡིན། སྔོན་མ་ད་ཤ་མང་པོ་བཟས་པ་རེད་སྡིག་པ་མང་པོ་བསགས་པ་རེད་ད་ནི། དམར་ཟས་ཚང་མ་སྤངས་ཚར་བ་ཡིན་ད་ང་དཀར་ཟས་མ་གཏོགས་ཟ་གི་མེད་ཟེར་བ་ད། ད་ང་དཀར་ཟས་མ་གཏོགས་དམར་ཟས་སྤངས་ཚར་བ་ཡིན། ད་ངས་སེམས་ཅན་གཞན་ལ་གནོད་པ་མི་བྱེད་པར་རོགས་རམ་གང་ཐུབ་བྱེད་ཀྱི་ཡོད། ད་ངས་ག་རེ་བྱེད་ཀྱི་ཡོད་རེད། སེམས་ཅན་གཞན་དག་ལ་གནོད་པ་བྱེད་ཀྱི་མེད་སྔོན་མ་ནང་བཞིན་གནོད་པ་བྱེད་ཀྱི་མེད། ད་དུང་དེ་མ་ཚད་ངས་རོགས་རམ་གང་ཐུབ་ཐུབ་བྱེད་ཀྱི་ཡོད། ཅེས་བཤད་དེ།

ཨེ་འདྲས་ཨ་ནི་ད་ཁོའི་སྐད་ཆ་བཤད་སྟངས་ནི་ཡག་པོ་ཞུ་བཤད་གི་བསམ་ཨ་མར་བབས་བྱས་ཁོ་ཐག་རྒྱང་ཉིད་གི་འདྲེ་རུ་བྱས་ནས་ཚོད་ལྟ་བྱེད་དགོས་བསམ་པ་རེད་ས་ཨང་ཚོད་ལྟ་བྱས་པ་རེད་ས་ཨང་ད་ཞི་མི་ཞི་དུལ་གྱི་ཚུལ་དུ་བསྡད་ཞི་མི་ཁོ་ནི་དཔེ་ད་ཞི་བ་དང་དུལ་པོ་ཞི་བ་ཟེར་ན་ཨ་ནི་དཔེ་ཨང་ཅིག་སྐད་ཆ་བཤད་དུས་སྐད་ཤུགས་ཆུང་ཆུང་བྱས་དཔེ་འཇམ་མདོག་ཁ་པོ་བྱས་ནས། བྱེད་སྟངས་དེ་ཚོ་ལྟ་དུས་ཙམ་པ་སེམས་དཔེ་དུལ་པོ་ཞི་པོ་དེ་སེམས་གཏུམ་པོ་དེ་འདྲས་ད་ནི་མི་གཞན་པ་ལ་གནོད་པ་སྐྱེལ་མཁན་དེ་འདྲས་མ་ཡིན་པ་དཔེ་ཞི་པོ་བྱས་པ་སེམས་དཔེ་ཞི་པོ་དུལ་འདྲ་བའི་ཚོར་བ་བྱིན། འོ་དེ་འདྲས་ཀྱི་ཚུལ་དུ་བྱས་བསྡད་དུས་ཙམ་པ་ཕུག་རོན་དེ་ཚོའི་ཨོའུ་སྐད་དངོས་གནས་ཡིན་ས་རེད་བསམ་བྱས་ནས། ཏོག་ཙམ་ཡིད་ཆེས་སླེབས་རེད་ས་ཨང་ཕུག་རོན་དེ་གས། དེར། ཕུག་རོན་རྣམས་ཡིད་ཆེས་ནས་སེམས་ལྷོད་ལྷོད་ངང།

ཡར་གཅིག་མཆོངས་བྱས་མཆོངས་ཐེངས་གཅིག་གུ་རུ་ལ་ཕུག་རོན་གཅིག་བཟུང་བྱས་བསད་བཞག་རེད། ཨོ་ཡ། འདུག་བྱས་བྱས་ད་ལྟ། ནི། ཞི་མི་ཟོག་པོའི་སྒྲུང་དེ་འདུག་བྱས་ཚར་རེད་ཡིན་ད། ཨོ་ཡ། ད་འོ་དེ་འདྲས་བྱས་སྒྲུང་དེ་མར་ཀློག་ཚར་སོང་ཨ། ད་སྒྲུང་དེ་ཀློག་བྱས་དེའི་ནང་ལོག་ནས་ཕལ་ཆེར། ད་འཇིའི་སྒྲུང་ཁ་ཚང་བཤད་པ་ད་ད་འདི་ཀློག་བྱས་ན་དེའི་པར་ལ་ཁེལ་བ་དེ་འདུག་གས། ཨོ་ད་འདི་ཡི་གེ་སྒང་ལ་འགྲོ་ཨ། བྱས་ཙང་འདི་ཚོའི་ནང་ལ་ཚིག་ཁ་ཤས་མ་གོ་བ་དེ་འདྲ་ཡོད་རེད་དཔེར་ན་ཆ་བཞག་ན། ཞི་དུལ་ཟེར་འདི་འདུག་ཨང་ཞི་དུལ་ལབ་ན། དཔེ་གཅིག་གནོད་པ་མ་སྐྱེལ་བྱས་ཞི་བ་བྱས་བྱས་ཨ་ནི་དཔེ་སེམས་དུལ་པོ་སྟེ་སེམས་ཆུང་མདོག་ཁ་པོ་བྱས་བྱས་གཞན་པ་ལ་གནོད་མ་སྐྱེལ་སེམས་ཆུང་མདོག་ཁ་པོ་དེ་བས་སྦྱོར་བ་ཨོ་འདི་ལ་ཞི་དུལ་ཟེར་གྱི་རེད་ད་ཁྱེད་ཚོས་ཞི་དུལ་དངོས་གནས་བྱུང་ན་མི་ཡག་པོ་རེད། རེད་བ། བླ་མ་དགེ་བཤེས་ཡོན་ཏན་གྱི་ཚད་མཐོ་བོ་ཡོད་པ་དེ་ཚོའི་གྲས་དེ་སེམས་ཞི་དུལ་ཆགས་ཡོད་རེད། ངེད་ཚོ་ཨ་ཇེ་ཚ་ད་ཞི་མི་ཟོག་པོ་དེ་ནི་གཡོ་སྒྱུ་བྱེད་ཀྱི་ཡོད་རེད་བ་ཁོ་འདུག་དད་པ་ཆེན་པོ་མདོག་དེ་རྫུན་མ་རེད་བ། འོ་ཡ་འདི་ཚོ་ཧ་གོ་དགོས་རེད་ད་དངོས་གནས་ག་གི་ཡིན་རྫུན་མ་ག་གི་ཡིན་དེ་མཁྱེན་པ་བྱས་ད་གལ་ཆེན་པོ་བྱས། འོ་ཡ། ད་ད་ནས་སློབ་ཚན་འོ་དེ་འདྲས་བྱས་ང་ཚོ་བར་སེང་ཅིག་བྱེད་ཀྱི་རེད་བ། ཨ་བར་སེང་དེ་བྱས་ལ་ཡང་ང་ཚོ་གཞི་ནས་ཨ་ནི་སློབ་ཚན་དེའི་ནང་ལོགས་ཀྱི་སྦྱོང་ཚན་དེ་གི་མ་ཅིག་འདུག་གི་འདའ་མཁྱེན་སོང་ངས། འོ་ཡ། འོ་ཡ། ད་ང་ཚོ། བར་སེང་འདུག་བྱས་ཚར་སོང་ཨ། ད་བར་སེང་ཚར་སོང་ཨ། ང་ཚོ་ག་རེ་བྱས་པ་རེད། ད་ཅི་གི་སློབ་ཚན། ད་ལྟ་སྒྲུང་ཅིག་བཤད། དེ་ནས་མར་ཕྱི་ལོག་བྱས་པ་ཡིན་པ། ད་དེ། ཨ་ནི། སློབ་ཚན་འདི་དང་འབྲེལ་བའི་སྦྱོང་ཚན་ཁ་ཤས་ཅིག་མར་བཀོད་སྒྲིག་བྱས་ཡོད་རེད། ཨ་འདི་གས་དེ་ང་ཚོ་མཉམ་དུ་རེད་ཨ། སློབ་དེབ་མར་གཟིགས་བྱས་སྦྱང་ཡག་ཡིན་ད། སྦྱོང་ཚན་དང་པོ། ཡང་ཡང་ཀློག་སྟེ་ཤོད་རེས་བྱོས། འོ་ད་དེ་ག་རེ་ཟེར་གྱི་ཡོད་རེད་དེའི་མདུན་དེ་ལ་ཡང་ཚིག་མང་པོ་ཞིག་སྤྲད་ཡོད་རེད་དེ་གས་དེ་ཡང་ཡང་ཀློག་བྱས་ཁ་ལ་གོམས་པ་བྱས་ཨེ་ནི་ཕར་ཚུར་བཤད་རེས་བྱེད་ཅེས་ལབ་ད། ག་འདྲ་ཞིག་རེད། སེམས་ལྷོད་ལྷོད། མིག་ཧྲིག་ཧྲིག། རྣ་མཆོག་ཀྲོང་ཀྲོང། སྐེད་པ་སྒུར་སྒུར། པུས་མོ་གུམ་གུམ། མགོ་གཡུག་གཡུག། ངག་འདར་འདར། རྐང་པ་ཁུམ་ཁུམ། གཉའ་ཞུམ་ཞུམ། ཁ་མུར་མུར། འོ་འདི་གས་དེ། རེད་བ། འདི་གས་དེ། ཀློག་བྱས། ནི། ག་རེ་བྱེད་དགོས་རེད་ཟེར་ན་ཕར་ཚུར་བཤད་རེས་བྱེད་ཡག་གང་ལྟར་ངག་ལ་སླེབས་བྱེད་དགོས་རེད་ད། ཨེ་ཀྱང་འདི་གས་དེ་ག་དུས་ཡིན་ནའི་ཀློག་བྱས། རེད་བ། གང་མང་མང་ཀློག་པ་ཡིན་ན་འདི་གས་དེ་ངག་ལ་སླེབས་ཡོང་གི་རེད་འོ་འདུག་བྱས་སྦྱོང་ཚན་དང་པོ་དེ་བྱས། ད་སྦྱོང་ཚན་གཉིས་པ་ཚིག་གྲུབ་བཟོས་ཟེར་ལབ་རེད་ད་ཚིག་གྲུབ་བཟོ་ཡག་ད། ད་ཚིག་གྲུབ་བཟོ་ཡག་དཔེ་མཚོན་བསྟན་མི་དགོས་བྱས་ཁྱེད་རང་ཚོ་ཚིག་གྲུབ་མང་པོ་བཟོས་ཚར་བ། ད་འདི་གས་ཚིག་གྲུབ་བཟོས་ཟེར་དུས། ནི་བད་ཅན། ཀྱི་ནང་དུ་ཚིག་གྲུབ་བཟོ་ཡ་ལས་སླ་པོ་ཡོད་རེད་ཚིག་འདི་གས་དེ་སླེབས་བྱས་མགོ་ལ་ཡི་གེ་ཡོད་པ་རྒྱབ་ལ་ཡི་གེ་ཡོད་པ་ཡང་མིན་ན་མགོ་གཅིག་པོ་ལ་ཡི་གེ་ཡོད་པ་ཡང་མིན་ན་རྒྱབ་གཅིག་པོ་ལ་འདི་སླེབས་པ་འོ་འདི་འདྲས་བྱས་གང་ལྟར་ཚིག་དུམ་བུ་ཅིག་བཟོ་ཡ་རེད་བ། འོ་ཡ་འདི་བྱས་ད་དེ་ནས་སྦྱོང་ཚན་གསུམ་པ་ཡི་གེ་ནོར་བ་རྣམས་དག་བཅོས་བྱེད་དགོས་འོ་ད་དེ་འདིའི་ནང་ལོགས་ལ་ཡ་ཚིག་ཁ་ཤས་སྤྲད་ཡོད་རེད་བ་ཚིག་བདུན་འདི་སྤྲད་འདུག་ང་ཚིག་བདུན་འདི་གས་ཀྱི་ཚང་མ་ལོགས་ན་དག་ཆ་ནོར་འཁྱོག་རེ་རེ་ཡོད་རེད་ཨ་དག་ཆ་ནོར་བ་དེ་ཁྱེད་རང་གིས་ཧ་གོ་བ་བྱས་འདི་གས་བཅོས་བྱེད་ཡ་ཡིན་ད་དག་བཅོས་སྤྱོད་ཅི་ཡང་དག། དག་ཆ་ནོར་བ་འདི་ཕར། འགྲིག་པ་བཟོ་ཡག་བྱས། འོ་འདུག་བྱས་སྦྱོང་ཚན་གསུམ་པ་ཚར་བྱས། ད་སྦྱོང་ཚན་བཞི་པ། གཏམ་དཔེ་རྣམས་ཀློག་ལ་བྱང་བར་གྱིས་སོ། ད་དེ་ལ་ཡ་གཏམ་དཔེ་ཁ་ཤས་ཅིག་ཡོད་རེད། གཏམ་དཔེ་དེ་ཚོའི་གྲས་དེ་ཁྱེད་རང་ཚོས་ག་དུས་ཡིན་ནའི་ཀློག་བྱས་སྦས། སེམས་པའི་ནང་ལ་ཡ། ངེས་ཐུབ་པ་བྱུང་ན་ཡག་པོ་ཡོད་རེད་ཧེ་སོ་ཨའོ་འདི་ཟེར་གྱི་ཡོད་རེད་ངེས་ཐུབ་པ་བྱེད་ཟེར་གྱི་ཡོད་རེད་བྱང་བར་གྱིས་ཀློག་ལ་བྱང་བར་གྱིས། ག་འདྲ་ཞིག་རེད་ཟེར་ན། གཡོ་ཅན་བྲང་མཛོད། གཡོ་ཅན་བྲང་མཛོད་རུ་བ་མི་གཡོ་སྒྱུ་ཅན་དཔལ་ན་ཞི་མི་ཏིར་ད་ཞི་མི་ཏི་གཡོ་ཅན་བྲང་མཛོད་རུ་བ་ཞི་མི་གཡོ་སྒྱུ་ཅན་ཏི་ཨན་དྲང་པོ་ཡིན་སྟོང་ཏོག་རྫུས་རྫུས་པོ་ཅན་རུ་བ་རྫུས་མ་ཤེས་བྱ་བོ་ཏིལ་གཡོ་ཅན་བྲང་མཛོད་ཅན་ཨན་ད་ག་ནང་བཞིན་ཁ་ལྕམ་ཁོག་རྩུབ་ཁ་ལྕམ་པོ་ཁ་ལྕེ་ཁོག་པ་རྩུབ་བོ་ཏ་ད་འདས་ཞི་མི་ཟོག་པོ་ཏི་ཞེ་སྡང་ཏི་ཤེས་དོ་བ་ཏི་འོ་ད་ད་ག་ནང་བཞིན་གྱི་ཁོའི་ཡོན་ཏན་གཉིས་པོ་དེ། ཡོན་ཏན་ཟེར་ནས་ཁོའི། ད། ཅིག་ཡོད་རེད་བ། སྤྱོད་པ་ཅིག་རེད་བ་འོ་དེ་དེའི་ལབ་འདུག་བ་དང་པོ་དེ། ཨ་ནི་གཡོ་ཅན་དྲང་རྫུ། ཁ་བྱམས་ཁོག་རྩུབ། ད་དེ་ནས་ག་རེ་ལབ་ཏུ། ཁ་བལ་ལས་འཇམ་པ་དང། ཁོག་ཚེར་མ་ལས་རྩུབ་པ། འོ་ད་དོན་དག་དེ་ད་ག་རང་རེད་ད་དེ་ག་དེ་དང་གཅིག་པ་རེད་འདུག་ཨ། ཁ་འཇམ་ཁོག་རྩུབ་ཟེར་ཡག་ཅིག་རེད་བ་ཁ་བལ་ལས་འཇམ་པ། ཁོག་པ་ཚེར་མ་ལས་རྩུབ་པ་ཨ་ཟེར་ལབ་རེད་ཨོ་ཁ་འཇམ་ཁོག་རྩུབ་ཟེར་ཡག་དེ་འོ་དེ་བྱས། ད་དེ་ནས་ཁ་དང་ཁོག་པ་དྲང་པོ་གྱིས། ལུས་དང་ལག་པ་གཙང་མ་གྱིས་ཟེར་ལབ་རེད་ག་རེ་ཟེར་ན། ཁ་དང་ཁོག་པ་ཁོག་པ་དུས་ཚོད་པ་ལ་ག་རེ་ཟེར་དགོས་རེད་སེམས་ཟེར་བ་རེད་ངས་བཟོ་བ། སེམས་དེ་དྲང་པོ་དགོས་རེད་ཁ་ནས་སྐད་ཆ་དེ་དྲང་པོ་བཤད་དགོས་རེད་སེམས་པ་དེ་དྲང་པོ་གོ་རེད། དེའི་བསླབ་བྱ་རྒྱབ་ཡོད་རེད་ད་ལུས་དང་ལག་པ་གཙང་མ་དགོས་ཟེར་ན་གཟུགས་པོ་གཙང་མ་དགོས་རེད་གཟུགས་པོ་བཙོག་པ་ཡོད་ན་ཨ་ནི་ང་ཚོ་དྲི་མ་ཁ་མཚོ་རུ་བརྩིགས་རེད་བ། ལག་པ་གཙང་མ་ཟེར་ན་རྐུ་མ་མ་རྐུ་ཟེར་བ་རེད་མིའི་ཅ་ལག་དེ་དོན་མེད་རྐུ་མའི་འཁྱེར་འགྲོ་བྱས་བའོ་དེ་འདྲས་མ་བྱེད་ཟེར་གི་རེད་བ། འོ་དེ་བྱས་ད་ཐ་མ་དེ་ག་རེ་རེད་ཁ་བདེ་པོ་མི་ཡི་དཔོན་པོ་དང་ལག་བདེ་པོ་མི་ཡི་གཡོག་པོ་ཡིན་ལབ་རེད། ང་ཚོ་ང་རང་ཚོ་སྤྱི་ཚོགས་ནང་ལ་ད་ག་རང་རེད་བ་ཁ་བདེ་བོ་དེ་འདྲ་ཡོད་ན་མིས་དཔོན་པོ་ལ་བསྐོ་གི་རེད་བ། ལག་པ་ཡག་པོ་དང་ལག་པ་བདེ་བོ་དེ་འདྲ་དཔེ་ལག་རྩལ་ཡག་པོ་དེ་འདྲ་ཡིན་ན་འདིར་ཕེབས་དང་ངའི་འདི་ཅི་ཅི་ཅིག་བཟོ་རོགས་བྱེད་དང་ཕ་གི་ཅིག་བཟོ་རོགས་བྱེད་དང་བྱས་བྱས་མིའི་གཡོག་པོ་ནང་བཞིན་བྱེད་དགོས་འདུག་ཨོ་བྱས་ཙང་ཁ་བདེ་བོ་མི་ཡི་དཔོན་པོ་ཡིན། ལག་བདེ་བོ་མི་ཡི་གཡོག་པོ་ཡིན་ཟེར་གི་བ་རེད་ཨོ་དེ་གཏམ་དཔེ་དེ་གས་བྱས། ད་དེ་ནས་སྦྱོང་ཚན་ལྔ་པ། གཤམ་གྱི་དྲི་བ་རྣམས་ལ་ལན་བྲིས་ལབ་ད་དེ་དྲི་བ་གསུམ་བྱས་ཡོད་རེད།

གཤམ་དེ་ལ་ཡང་ཚིག་དུམ་འདི་འདྲ་འདུག་བ་གཅིག་རྗེས་གཉིས་མཐུད། གཅིག་ཕན་གཅིག་གྲོགས། གཅིག་རྒྱབ་གཉིས་ལངས། གཅིག་ལ་གཅིག་བརྟེན། གཅིག་སེམས་གཅིག་སྒྲིལ། གཅིག་རྒྱལ་གཅིག་ཕམ། འདུག་བ། འོ་ད་འདི་གས་དེ་ལ་ཡང་ཨ་ནི། ཚིག་མགོ་དང་རྐུབ་ལ་ག་འདྲ་ག་རེ་རྒྱག་གི་ཡིན་ནའི་ཚིག་འདི་གས་དེ་བེད་སྤྱོད་བྱས་བྱས་བརྗོད་པ་དྲུག་བྲིས་ལབ་རེད་ད་ཁྱེད་རང་གིས་བྲིས་ཡག་བྱས་འོ་ཡ། ད་འདི་ཚར་གི་རེད་བ། འདི་ཐ་མ་དེ་ང་ཚོ་གླུ་གཞས་ཞིག་བཏང་གི་ཡིན་ད། གླུ་གཞས་དེ། ཚིག་འདི་གས་དེ་ངས་མར་བཀླགས་པ་ཡིན། ཁྱེད་རང་ཚོས་ཞུ་དགོས། ཨ་ནི་ཅི་ག་ཚོད་རེད། གདངས་སྙིང་རྗེ་མོ་དེ་འདྲས་བཟོས་ཐུབ་ན་ནི་ཡག་ཤོས་བྱས་དེ་བཟོས་མ་ཐུབ་ན་གདངས་སྔོན་མ་གི་གདངས་རྙིང་པ་དེ་འདྲས་ནང་བླུགས་བྱས་བཏང་ནའི་འགྲིག་གི་ཡོད་རེད་ད་ཁྱེད་ཚོས་ག་འདྲས་རེད་ཟེར་ན། དང་པོ་ཡིན་མདོག་ཁ་བོ། སྲོག་གཅོད་སྤངས་ཡོད་ཟེར་གྱི། གཉིས་པ་གྲོགས་པོ་བྱས་པས། བྱ་སྤུས་ནམ་མཁའ་ཁེངས་སོང། ཨོ་ད་དེ་སྒྲུང་འདི་ནང་ལོག་ནང་དོན་དེ་གའི་རེད་དོ། དང་པོ་ཀོ་ཡིན་དོ་ཁ་པོ་བྱས་པའི་སྲོག་གཅོད་ད་སྤངས་པ་ཡིན་པས་བྱེའུ་བཀབ་པའི་ཡོད་ཅེས་ཁ་ལས་མ་ཎི་ཙང་བྱེའུ་བྱེད་ཀྱི་འདུག་དེ་འདྲས་བྱས་པ་ལ་བརྟེན་བྱས་ང་ཚོ་གྲོགས་པོ་བྱེད་ཁག་བྱས་པ་ཡིན། གྲོགས་པོ་བྱེད་ཁག་བྱས་ཙང་མཐའ་གཞུག་དེ་ལ་ང་ཚོས་བྱེའུ་གང་ག་གནམ་ལ་ཁེངས་སོང་ཟེར་ཙང་པ་ད་བྱ་དེ་ཡ་ཡ་དེ་མ་མ་དེ་བྱ་དེ་བསད་སོང་ཟེར་བ་རེད་བ། ཨོ་དེ་རེད་ད་ད་དེ་གའི་དེ་ཁྱེད་རང་ཚོས་ཨ་ནི་བཤད་སྙན་པོ་བྱས་ནས་བླུགས་བྱས་གཏང་ཡག་ཡིན་ད། ཨོ་ཡ་སློབ་ཕྲུག་ཚོ་ད་ད་ལྟ་ང་ཚོ་ཞི་མི་ཟོག་པོའི་སློབ་ཚན་དེ་ནི་ཆ་ཚང་གཅིག་ང་ཚོ་སྦྱངས་ཚར་བ་ཡིན་པ། དང་པོ་དེ་ང་ཚོ་སྒྲུང་གཅིག་བཤད། འོ་དེའི་རྗེས་ལ་ཡི་གེ་དེ་གས་མར་གཅིག་ཀློག། དེ་ནས་ང་ཚོ་སྦྱོང་ཚན་དེ་གས་གཅིག་བྱས་རེད་བ། ད་མཐའ་གཞུག་དེ་ལ་འདིའི་ནང་ལོག་གི་ནང་དོན་དེ་གས་ག་འདྲེ་རེད་དོ་ད་ཁྱེད་རང་གས་ཕལ་ཆེར་དགོངས་པ་བཞེས་ཡོད་ཀྱི་རེད་ཞུགས་དེ་དམ་པོ་བྱས་ཡོད་དོ་བ། འོ་དེ་བྱས་སློབ་ཚན་འདི་ཚར་བྱས་ད་གལ་སྲིད་ཞི་མི་ཟོག་པོས་ཡང་བྱ་ངན་གཞན་པ་ག་རེ་བྱས་འདུག་ད་རྒྱས་པོ་ཅིག་གསན་སྙིང་འདོད་ན། རྗེས་མ་འཛིན་གྲྭ་ལྔ་པའི་སློབ་དེབ་ནང་ལ་ཡོད་རེད་ད། འོ་འདི་ཁྱེད་རང་ཚོ་མ་བརྗེད་བྱས། འོ་ད་ག་ཡིན། ང་ཚོའི་སློབ་ཚན་ཡག་པོ་ཞེ་དྲག་བྱུང་སོང། རྣམ་པ་ཚོས་མུ་མཐུད་ནས། གཞུག་གི་སློབ་ཚན་འདི་གའི་གསན་ཡག་ལ་ཡ་དགའ་བསུ་ཞུ་གི་ཡིན་ད།